གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། དམ་ཚིག་སྒྲོལ་མ་ལགས་དང་ཁོང་གི་བཟའ་ཟླ་དགེ་འདུན་ཡར་འཕེལ་ལགས་གཉིས་ཀྱིས་སིད་ནི་ནུབ་ཕྱོགས་མཚོ་མཐའི་ཁུལ་གྱི་ས་གནས Dee Why ནང Tibetan Massage Therapy Clinic ཞེས་པ་སྟེ་བོད་ཀྱི་བསྐུ་མཉེ་ཁང་ཞིག་འགོ་བཙུགས་གནང་ཡོད་འདུག། དེ་ཡང་རྣམ་པ་ནི་ཨོ་སི་ཀྲི་ལི་ཡར་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ལོ་མཇུག་ལ་གཞིས་སྤོ་བ་དང། དེའི་གོང་ལ་རྒྱ་གར་ལྷོ་ཕྱོགས་ཁུལ་དུ་སྒེར་གྱི་སྨན་ཁང་ནང་ལོ་མང་རིང་ལས་ཀ་གནང་མྱོང་ཡོད་པ་ཡིན་འདུག་གཤམ་ལ་དམ་ཚིག་སྒྲོལ་མ་ལགས་སུ་ཨོ་སི་ཀྲི་ལི་ཡའི་ནང་བོད་ཀྱི་བསྐུ་མཉེ་ལ་དོ་སྣང་གནང་ཚུལ་སྐོར་བཅར་འདྲི་ཞུས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ཁྱེད་རང་གིས་ད་ལྟ་ད Massage Centre བཙུགས་ཡ་ཞོས་ར་འོན་ཏེ་ཅིག་འཆར་གཞི་འདི་ནི་ག་དུས་ནས་བཏིང་ཡིན་པས་འདི་གང་ལྟར་ཅིག་ཡང་སོ་སོ་དང་པོ་ཚོ་རྒྱ་གར་ནས་མ་སླེབས་སྔོན་ནས་དེ་འདྲའི་ཅིག་ཡང་དེ་འདྲའི་དབྱིངས་ཡོད་བ་དང་ད་དེ་འདྲའི་ཅིག་བཙུགས་དགོས་བསམ་པའི་འདོད་པ་ཡོད་བ་ཡིན་ན་ཡང་མིན་ན་ཡང་འདིར་སླེབས་ཚར་ནས་ཅིག་ད་སོ་སོ་ཡང་དེའི་ལུང་པ Australia གི་གནས་སྟངས་མཐོང་གི་རེད་ཨ་ནི་ཇི་ལྟར་མི་དེ་ཚོ་ཚང་མ་ཅིག་ཡང་དཀའ་ལས་ལས་ཀ་བྲེལ་བ་ཚ་བོ་བྱས་ཡང་ཅིག Massage དེ་འདྲའི་བཏང་ཡ་ལ་ཡང་མི་མང་པོ་ཅིག་ད་དགའ་བོ་བྱེད་སྟངས་དེ་འདྲས་མཐོང་ནས་ཡང་ཅིག་བཙུགས་དགོས་བསམ་ཡས་ཀི་འདི་བསམ་བློ་དེ་ནི་ག་དུས་ནས་སླེབས་འགོ་ཚུགས་ཡིན།
ད་འདི་ནམ་རྒྱུན་ནས་ལས་ཀ་བྱེད་པའི་སྐབས་ལ་ང་རང་གི་ལས་ཀ་དེ་ལ་དབྱིངས་ཙམ་མ་ཡིན་པ་འདིའི་ཐོག་ལ་ཡང་ཞབས་ཕྱི་ཞུ་ཡས་ཀི་ནི་ཡར་སྐྱེད་བཏང་ཡས་དེ་འདྲའི་ཐོག་ལ་སློབ་སྦྱོང་སྦྱང་ཡས་ནི་རེད་འདི་རྒྱ་གར་ལ་ཡོད་དུས་ཁོ་རང་ནས་དེ་འདྲའི་དོ་སྣང་བྱེད་དུ་ཡོད་ར་ད་འདིར་སླེབས་ཚར་བའི་རྗེས་ལ་ནི་ད་རང་ལས་ཀ་གང་ལ་ཡང་ཅིག་བྱེད་ཆོག་ཡས་ཀི

འདིའི་གཡས་གཡོན་ལ་མེད་པ་བྱས་ང་རང་བསྡད་ས་ཡི་གཡས་གཡོན་ལ་མེད་པ་བྱས་ཐག་རིང་པོ་ཞེ་པོ་ཅིག་ལ་འགྲོ་དགོས་ཀྱི་འདུག་ཨ་ནི་ང་རང་ཕྲུ་གུ་གཉིས་ཀྱི་ཨ་མ་བྱས་ཨ་ནི་དེ TAFE ཀྱི་སློབ་སྦྱོང་ཐོན་ཚར་བའི་རྗེས་ལ nursing home ཅིག་ལ་ལས་ཀ་བྱེད་ཀྱི་ཡོད་ཨ་ནི་དེ་འདྲའི་ཅིག་ནས་ད་ཡོང་ས་རེད་མ་རེད་བསམ་བློ་ཞིག་བཏང་དུས་ཙམ་པ་ཨ་ནི་ད་ག་རེ་གང་བྱེད་ཅིག་དུས་ཚོད་འདི་སྟངས་འཛིན་ཡག་པོ་བྱེད་ཐུབ་ན་ཐུབ་ས་རེད་བསམ་བསམ་འདྲ་བོ་ཞིག་དེ་འདྲ་བྱུང་བྱས་ཨ་ནི་སློབ་སྦྱོང་བྱེད་ག་འགྲོ་དུས་ཙམ་པ་ཨ་ནི། དེའི་སྐབས་ལ་ཡང་ནི་དངོས་གནས་ཁོ་རང Australia གི་འཕྲོད་བསྟེན་ཁང་ལ་ཡང་ནི་ཅིག་སློབ་སྦྱོང་སྤྲད་སྟངས་དང། ཨ་ནི་མི་མང་གི་འཕྲོད་བསྟེན་བདག་པོ་རྒྱག་སྟངས་ནང་ལོགས་ལ་ཡང་ནི་ཅིག་འཇུག་པ་བྱས་ནས་ཨ་ནི་ཅིག་སོ་སོའི་གཟུགས་པོ་དེ་ལྟ་བུ་ཙམ་མ་ཡིན་པར་ཡང་སེམས་པ་ལ་ཡང་ཅིག་ཕན་ཐོགས་ཡོད་བ་དེ་འདྲའི་གི་ཨ་ནི་སློབ་སྦྱོང་རིམ་པ་མང་པོ་ཅིག་སྦྱང་ཡ་རག་སོང་ཨ་ནི་དེ་བྱས་རྗེས་ཨ་ནི་ད་སྨན་ཁང་དེ་སྔོན་མ་ལས་ལྷག་ཅིག་མི་མང་ལ་ཡང་ཕན་ཐོགས་ཡ་གི་དེ་འདྲའི་གི་ལག་ཤེས་ལ་ནི་མི་འདུག་དེ་འདྲའི་ཅིག་ར་ཡི་སྟོད་ནས་ཨ་རེ་སེམས་པ་ནང་ལ་ཡང་ཅིག
ང་རང་འདོད་པ་ཡོད་པ་དེ་འགྲུབ་སོང་བསམ་བསམ་འདྲ་བོ་ཅིག་དེ་འདྲའི་གི་ཚོར་བ་ཅིག་བྱུང་སོང་ན། ཨ་ནི། ད་ད་ལྟ་ཁྱེད་ཀྱི་ད་ལྟ་གོང་དུ་ཞུས་བ་ནང་བཞིན་གྱི་ཅིག Australia ལ་ཡིན་ན་ད་ཁྱེད་རང་སོ་སོ་ད་ཚོང་ལས་རེད་དེ་འདྲའི་ལག་ཤེས་དང་འབྲེལ་བ་ཡོད་རྒྱུ་ལས་ཀ་ག་འདྲས་ཅིག་བྱེད་པ་ཡིན་ནའང་ཡིན་གཅིག་མིན་གཅིག་ད་ལག་ཁྱེར་ཅིག་དགོས་ཡོད་རེད་ད་དེའི་ལུང་པ་དེའི་ནང་ངོས་འཛིན་བྱེད་རྒྱུ་དེའི་ནང་རང་ལ་སློབ་སྦྱོང་བྱེད་རྒྱུ་དེ་འདྲའི་ལག་ཁྱེར་དགོས་ཡོད་རེད་དེ་འདྲས་ཡིན་དུས་ད་ཁྱེད་རང་ད་ལྟ་གོང་དུ་གསུངས་པ་ནང་བཞིན་ཁྱེད་རང་ཡིན་གཅིག་མིན་གཅིག་དེའི་ད Tibetan Massage Centre དེ་འགོ་བཙུགས་ཡ་ཆེད་དུ་ཨ་ནི། དེ་འདྲའི་ལག་ཁྱེར་དང་ད་ཡང་ཁྲིམས་ཐོག་ནས་ཅིག་ཡིག་ཆ་བཟོ་དགོས་ཡ་དང་ད་དེ་འདྲའི་མང་པོ་ཅིག་བརྒྱུད་རིམ་མང་པོ་ཅིག་ཡོད་བསམ་གྱི་འདུག་དེ་ལ་ལྟོས་ནས་ཁྱེད་རང་གིས་འོ་འདི་གང་ཚང་བྱས་ཡ་ཅིག་ཅིག་ཚར་བ་བྱས་ཡ་ལ་ལོ་ག་ཚོད་འགོར་སོང་ཡ་ཨ་ནི་དེའི་ཅིག་ལག་ཁྱེར་དེ་ཚོ་ལེན་དུས་ཙམ་པ་ད་ལྟ་དམིགས་བསལ་གྱི་ད་ལྟ་ཁྱེད་རང་ད་ཡི་གེ་སྦྱང་ང་ཞོར་འོ་འདི་ལོ་ག་ཚོད་བྱེད་དགོས་ཡ་ཨ་ནི་འདི་བྱས་ཡ་ལ་ད་ལག་ཁྱེར་འདི་ཡི་གེ་ག་རེ་ད་སྦྱང་དགོས་ཡོད་རེད་ལག་ཁྱེར་འདི

ཁོང་ཚོ་ལྷན་དུ་མཉམ་དུ་ཅིག་ལས་ཀ་བྱེད་ཡ་དེ་འདྲ་ཅིག་ཡོང་གི་ཡོད་རེད། ཨ་ནི་དེའི་སློབ་སྦྱོང་དེ་ཟླ་བ་བཅོ་བརྒྱད་ད་ལོ་གཉིས་སུ་འགྲོ་བཞིན་འདུག་རེད Diploma བྱེད་ཡ་ལ། ཨ་ནི Diploma བྱེད་པའི་སྐབས་ལ་ཡང་ནི་ང་ཚོ Clinical Training མང་པོ་ཞིག་བཏང་གི་རེད་ལོ། སྨན་ཁང་ག་བ་ག་ས་ལ་བཏང་བྱས་ཨ་དེའི་དམིགས་ཡུལ་གཙོ་བོ་དེ་ཨ་ནི་ང་ཚོ་ལ་ཡང་ནི་ལག་ཤེས་ཙམ་མ་ཡིན་པ་ནད་པ་དངོས་སུ་ལག་པ་འཆང་བྱས་ཨ་ནི་ན་ཚ་འདྲ་མིན་གྱི་ཐོག་ལ་ཨ་ནི་ང་ཚོ

འདོད་པ་དང་གལ་ཆེན་པོ་ཞིག་བརྩི་གི་རེད་ང་རང་ཡིན་ན་ད་རང་བརྩིས་བྱས་ཨ་ནི་སློབ་སྦྱོང་ཐོན་པའི་རྗེས་ལ་ཡང་ཨ་ནི་སོ་སོའི་ཚོགས་པ་ཅིག་ནང་འཛུལ་དགོས་ཀྱི་ཡོད་རེད་ཨ་ནི་ང Australia Massage Therapist Association ནང་ལ་ཡང་འཛུལ་ཡོད་དེའི་རྗེས་ལ་ཨ་ནི་ཁོང་ཚོའི་གི Membership རག་ཚར་བའི་རྗེས་ལ་ཨ་ནི Insurance ཅིག་ཀྱང་དགོས་ཀྱི་ཡོད་རེད་ཨ་ནི་སོ་སོ་ལ་ཡང་ཅིག་ཨ་ད་སྨན་བཅོས་བྱེད་པའི་སྐབས་ལ་ཡང་སོ་སོ་མི་ཡག་པོ། སྡུག་པོ་ཐུག་སྲིད་ར་ནི་སོ་སོའི་སྐྱོན་མེད་ནས་སྐྱོན་འདོགས་པ་ནི་དེ་འདྲའི་འདྲ་བོ་ཅིག་དཀའ་ངལ་བྱུང་བ་དེ་ན་ང་ལ་ཡང insurance ཡོད་པ་བྱས་ར། དེ་ནས་དེའི་རྗེས་ལ་ནི་ང་ཚོས་ད་ལྟ business དེ་འགོ་འཛུགས་ཡ་ལ་ནི་ཅིག Australia business number དེ་ལེན་དགོས་རེད། དེ་ནས་སོ་སོའི་དེ company དེ་མིང་དེ་དེབ་སྐྱེལ་བྱེད། དེ་བཞིན་དེ་ད་ཡིག་ཆ་བང་རིམ་མང་པོ་ཅིག་སྒྲུབ་པའི་དུས་དེ་བར་ལ་ཡང་ཅིག་དཀའ་ངལ་འཕྲད་འགྲོ། གཙོ་བོ་འདྲ་བོ་དེ་ད་ང provider number དེ་ལ་ཡང་ང་དེ་དཀའ་ངལ་འཕྲད་སོང་ར།

གལ་ཆེ་ཤོས་དེ་ང་རང་དགེ་རྒན་དང་ང་རང་སློབ་གྲོགས་དེ་ཚོ་ལ་ཡང་ཡིད་ཆེས་བྱེད་བྱས་ཁོང་ཚོའི་མཉམ་དུ་མཐུན་འབྲེལ་བྱེད་བྱས་ཁོང་ཚོ་ལ་ག་དུས་ཡིན་ན་ཅིག་ང་རང་དཀའ་ངལ་འགྲོ་བཞིན་ནས་བཤད་བྱས་ཁོང་ཚོ་ལ་འབོད་སྐུལ་བྱེད་རོགས་པ་བྱེད་དང་ལབ་ཨ་ད་ལྟ་རྒན་ལགས་དང་ཨ་ནི་སློབ་གྲོགས་ཚོ་གིས་ནི་ང་ཚོ་གི་དེ་མཐུན་ལམ་དང་བརྩེ་བའི་སྒང་ནས་ནི་ང་རང་རོགས་པ་ཞུ་ཡག་པོ་རག་སོང། ལགས་ལགས། ཨ་ནི། ད་ད་ལྟ་སྤྱི་བཏང Australia ལ་ཆ་བཞག་ན་ད་ད་ལྟའི་ཆ་ལ་ང་ཚོ Thai massage དང་ད་ལུང་པ་གཞན་པ་དེ་འདྲས་ཀྱི massage ད་དེ་འདྲས་ཡང་ཅིག་སྤྱི་བཏང་ས་ཆ་ས་ཉིན་ས་ཐོ་ག་འགྲོ་ནའང་ཡོད་ཡོད་པ་འདྲ་ཅིག་རེད་ཚོང་ཁང་ད་དེ་འདྲས་བཏང་ས་ཨ་ནི་འདི་སྒང་ལ་སྐད་གྲགས་འོ་ཙམ་ཆེན་པོ་ཡོད་རེད་ཨ་ནི་མི་མང་ཆེ་ཧ་གོ་བསྡད་དེ་འདྲ་ཅིག་ཆགས་བསྡད་རེད་ད་ང་ཚོ་ད་ལྟ Tibetan massage དེ་ད Australia ནང་ད Australia ད་བོད་པ་མ་ཡིན་པའི་ད་མི་རིགས་དཔེ་མང་པོ་ཡོད་རེད་ཨ་ནི

སྐད་གྲགས་ཆེན་པོ་རང་ཞིག་འདུག་མ་གཏོགས། ང་རང་ངོས་ནས་ད་ལྟ་ཟླ་བ་གཉིས་ནང་ལོགས་ལ་ནད་པ་ཕ་གིའི Thai Massage དང་གཞན་པ Massage འགྲོ་ནས་འདིར་སླེབས་བྱུང་འདི་གས་འདི་གས། ཁྱོད་ཚོ་མ་འདྲ་ཞིག་འདུག་ཁྱོད་ཚོ་ཁག་ཁག་རེད་ཤག། དཔེ་ཡག་པོ་འདུག་ལབ་མཁན་དེ་འདྲས་བྱུང་སོང་ར་ཁ་ཤས་འདི་ལ་ཡང་དོ་སྣང་བྱེད་ཅེས་ལབ་མཁན་རག་གི་རེད་བས། ཁྱེད་རང་ཚོ་དེ་འདྲ་བེད་སྤྱོད་བྱེད་སྟངས་དེ་ཚོ་ལབ་ཡ་རག་གི་རེད་བས་ལབ་མཁན་རག་གི་རེད་བས་དེ་འདྲས་སྐད་ཆ་དྲིས་འདུག་ར། དེ་ཡིན་དུས་མི་མང་ཚོས་ཀྱིས་ང་ཚོ་ད་ལྟ་ང་ཚོའི། སྨན་བཅོས་ཀྱི་སྒང་ལ་ཡང་ཟླ་བ་གཉིས་ཀྱི་ནང་ལོགས་ལ་དགའ་ཚོར་དང་ཅིག་དགའ་སྣང་དང་ཨ་ནི་ཅིག་དོ་སྣང་དང་དེ་འདྲའི་ཡོད་པ་དེ་འདྲའི་ཁ་ཤས་ཐུག་སོང་ཨ་ནི་ཅིག་ཁྱད་པར་འདུག་ཞུ་མཁན་དེ་འདྲའི་ཐུག་སོང་ཨ་ནི་ད་ང་གསར་བ་ཡིན་ཙང་ང་ལ་ཡང་ཨ་ནི་ཅིག་མི་མང་ལ་ཡང་ཅིག་ཁྱབ་བསྒྲགས་བྱེད་ཡ་དང་ཨ་ནི་དེ་འདྲའི་ཐོག་ལ་ཡང་ཅིག་ང་རང་གི་ཤེས་བྱ་དང་འདི་མེད་ག་རེ་ཉམས་མྱོང་དེ་འདྲའི།

མང་ཙམ་བཏང་ཁ་དེ་འདྲ་སླེབས་ཡོད་རེད་འོན་ཏེ་འདི་ཁོ་རང་ཚོའི་ནང་ནས་མང་མང་ཆེ་གི་ཅིག་ད་གཟུགས་པོ་ཡི་དཀའ་ངལ་ད་འཕྲོད་བསྟེན་དཀའ་ངལ་གཙོ་བོ་བྱས་ར་འོན་ཏེ་ག་རེ་རེད་དེ། དཀའ་ངལ་གཙོ་བོ་དེ་མང་ཆེ་ནི་ལས་ཀའི་བརྒྱུད་ནས་ནི་ཅིག་ན་ཚ་ཨ་ནི་ཅིག་ཤ་གྲུམ་དང་ཚིགས་དང་ཨ་ནི་ཅིག་ག་རེ་ལབ་ད་ཅིག་ཉོབ་ཏོ་ཆགས་བྱས།

འདྲ་མི་འདྲ་སྒང་ནས་ཡོང་གི་འདུག་ད་ད་ལྟ་རང་གི་དྲི་བ་འདི་སྒང་ནས་མང་ཤོས་འདི་ཨ་ནི་ལས་ཀའི་བརྒྱུད་ནས་ན་ཚ་དང་ཨ་ནི་ཅིག་སེམས་ཁམས་སྒང་ནས་ཅིག་ག་རེ Medical Report ཚང་མ Normal རེད་ཞག་ད་ང་མགོ་ན་ཡི་འདུག་སྐེད་པ་ན་ཡི་འདུག་ཨ་ནི་ག་རེ་ཡིན་ན་ལབ་ཡ་དེ་འདྲའི་དེ་འདྲའི་ཡོང་གི་འདུག་དེ་འདི་གས་ཁ་ཤས་ཡང་སེམས་ཁམས་དང་ཨ Stress ལབ་དགོས་རེད་ཨ་དེ་འདྲའི་སྒང་ནས་ཡང་དཀའ་ངལ་ཡོད་གི་དེ་འདྲའི་མི་འདུག་ཤེས་ར་ཡོང་གི་འདུག་ལ། འདི་དང་དེ་ད་གསར་པ་འགོ་བཙུགས་ཚར་རེད་པ་འདི་འདི་ད་རྗེས་མ་མ་འོངས་པ་ད་ཅིག་རྒྱུན་རིང་པོ་ད་ལས་ཀ་འདི་རང་བྱེད་ཡག་གི་དམིགས་ཡུལ་ཡོད་རེད་བསམ་གྱི་འདུག་འདི་ལ་འདི་ཁྱེད་རང་མ་འོངས་པ་ད་སོ་སོ་ཡི་ངོས་ནས་ཅིག་རེ་བ་ལབ་དགོས་རེད་ཨ་ནི་དམིགས་ཡུལ་ཨ་ནི་ག་རེ་རེད་ཞུས་ན། མ་འོངས་པ་དམིགས་ཡུལ Plan A B ལབ་འདི་འདྲ་བྱས་ར་མ་ཟེར་ར་ད་ལྟ་བྱ་ར། རྒྱ་གར་ནས་མར་སླེབས་ནས་ནི་ང་རང་གི་དེ་སོ་སོའི་ཉམས་མྱོང་དང་སློབ་སྦྱོང་ཡོད་རྒྱུ་དེ་འཕྲོ་བརླག་མ་འགྲོ་བྱས་བྱས་ད་ག་རང་སྒང་ལ་ཞིག་ཤུགས་ཅིག་རྒྱབ་ན་ལམ་ཁ་ཅིག་རག་ཡོང་བསམ་རེ་བ་བྱེད་རྒྱུ་དེ་གྲུབ་འདི་དཔེ་དགའ་བོ་ཞིག་མི་འདེད་དེ་ཡིན་ནའི་མ་འོངས་པ་ལ་ཡང་ང་རང་དེ་ཡར་རྒྱས་བཏང་ཡ་སྒང་ལ་ཅིག་གོ་སྐབས་འགྲོ་ག་འདྲས་ཐོབ་ན་ད་ལྟ་ཡིན་ན་ཡང་ང ATMS ལ་ད་ལྟ Australian Traditional Medicine Association ལ་ཡང་དེ Tibetan Medicine སྒང་ལ་དེ་ཆ་རྐྱེན་དྲག་པོ་དེ་སྒང་ནས་ཅིག་ལྟ་རྩིས་འཛོམས་པ་དང་ང Diploma in Remedial Massage ཐོན་ཡིན་ཙང་ཨ་ནི་བརྒྱ་ཆ་ལྔ་བཅུ་དྲུག་ཅུ་ཅིག Unit ཅིག་ངའི Cover བྱས་ཚར་བཞག་ཨ་དེ་ཡིན་དུས་ད་དེ་སྒང་ལ་ཡ་ད་ལྟ་བོད་སྨན་དེ་སྒང་ནས་ཅིག་བོད་པའི་ཨེམ་ཆི་མང་པོ་ཅིག་དེ་ལ་ཡ་དངོས་གནས་ཉམས་མྱོང་ཡོད་རྒྱུ་དང་ཅིག་སྤྱི་ཚོགས་ལ་ཕན་ཐོགས་བྱེད་ཐུབ་མཁན་མང་པོ་ཅིག་དེ་ལ་འདུག་དེ་གས་དེ་ལ་ཡང་ཅིག་ག་འདྲས་སུ་རོགས་པ་བྱེད་དགོས་ན་ཨ་འདྲས་མཚམས་མཚམས་བསམ་བློ་ཨ་འདྲས་འཁོར་གྱི་འདུག་ཨ་ནི་དེ་ག་ལེ་ག་ལེ ATMS ནང་ལོགས་ལ་དེ་བོད་སྨན་ཡོད་བོད་སྨན་ངོས་ལེན་བྱེད་ཀྱི་ཡོད་ཡིན་ནའི་ཆ་རྐྱེན་དེ་གས་དེ་ཡིན་ལ་ནི་ད་ལྟ་གསལ་བོ་ཅིག་མཐོང་ཡ་འདུག་ཨ་འདྲས་འདུག་མ་འོངས་པ་ད་དེ་ལ་ཨེམ་ཆི་མང་པོ་ཅིག་ཕེབས་འདུག་མ་འོངས་པ་ནས་ཕེབས་ཀྱི་རེད་ཨ་ནི་ཁོང་ཚོ་གི་ཤེས་བྱ་དང་ཡོན་ཏན་དེ་གས་དེ་ཅིག་འཕྲོ་བརླག་མ་འགྲོ་མི་མང་ལ་ཕན་ཐོགས་ཡ་དེ་འདྲས་ཅིག་ག་འདྲས་བྱུང་ན་འོན་ཏེ་སེམས་པ་ལ་འོན་འདིའི་མཚམས་ཙམ་ངང་འདྲ་འགྲོ་དང་ཡང་ཅིག་ག་འདྲས་བྱེད་ཡོང་བསམ་ནས་དེ་འདྲས་ཀྱི་བསམ་བློ་འཁོར་གྱི་འདུག་ཨ་ནི་དེ་སྨན་ཁང་འདི་རྒྱུན་སྐྱོང་ཡོང་ཡ་ལ་ཨ་ནི་ང་རང་ཉིད་གཙོ་བོ་བྱས་ནས་ཨ་ནི་སྟབས་མ་འོངས་པ་ག་ལེ་ག་ལེ་ཅིག་སྐྲག་བྱ་ཡ་དང་དེ་འདྲས་སྒང་ལ་ཡང་བསམ་བློ་གཏང་གི་རེད་ལ་ཨ་ནི་ཅིག་རྒྱ་ཆེན་པོ་བཟོ་ཡ་དེ་ནི་ད་གས་མེད།